དངོས་གནས་བྱས་ན་ཆོས་བྱེད་པའི་ཀའི་སྙོམས་ཆུང་བྱེད་པའི་ཀའི་ཟ་རྒྱུ་འཐུང་རྒྱུ་རྙེད་ལ་མ་རྙེད་བྱས་དེ་ཚོ་ད་དར་བསྡད་ཡོད་རེད་དངོས་གནས་བྱས་ན་དེང་སང་དེ་དར་བསྡད་ཡོད་རེད་དེ་ཟེར་དགོས་རེད་དེ་དེ་ཟེར་གི་མ་རེད་བ་ད། དེ་ལ་སྙིང་རྗེ་རེད་ཅེས་དགོངས་ཁ་བཅད་ནས་འོང། དེ་སྙིང་རྗེ་གོ་ལོག་རེད། ཆོས་ཕྱིར་དཀའ་བ་སྤྱོད་པ་ལ་སྙིང་རྗེ་བར་བྱས་པ་སྙིང་རྗེ་གོ་ལོག་དང། ཆོས་རྣམ་དག་སྒྲུབ་པ་ལ་ཡིད་མི་རྟོན་པར་འཇིག་རྟེན་གྱི་བདེ་སྐྱིད་སྟོབས་འབྱོར་ལ། ཡིད་སྨོན་པ་འདུན་པ་གོ་ལོག། འོ་དེ་རེད། ཆོས་རྣམ་དག་སྒྲུབ་པ་ལ་སོ་སོས་ཡིད་སྨོན་བྱེད་དགོས་རེད། འགྲོ་བ་དག་མིག་གིས་སྒྲུབ་པ་མཐོང་བའི་སྒང་ལ་རེད་ཡིད་སྨོན་བྱེད་སོ་སོའི་ཡིད་ནས་ཆོས་རྣམ་དག་པའི་སྒྲུབ་ཡ་ལ་བུ་གའི་འདུན་པ་དང། དེ་མ་གཏོགས་འཇིག་རྟེན་གྱི་བདེ་སྐྱིད་སྟོབས་འབྱོར་རགས་པ་ཞེ་པོ་ཅིག་ཡོང་རོགས་བྱས་ན་བསམ་ནས་སྨོན་འདུན་བྱེད་རྒྱུ་དེ་སྨོན་པ་གོ་ལོག་རེད། རང་ལ་རེ་ལྟོས་འཆའ་བ་དག་ཕྱི་མར་ཕན་པའི་ཆོས་ལ་མི་འཇུག་པར་ཚོང་དང་ཁ་མཆུ་སོགས་ཕྱི་མར་གནོད་ཚབས་ཆེ་བ་ཞིག་སློབ་པ་སོགས་གཉེར་སེམས་གོ་ལོག་ད་སོ་སོ་ལ་བའི་རེ་ལྟོས་བཅང་མཁན་དེ་རེད་པ་ད་སོ་སོའི་བུ་ག་དགེ་ཕྲུག་འདྲ་བོ་ཕ་མ་ཡིན་ན་ཕ་མ་བུ་ཕྲུག་འདྲ་བོ་འོ་ད་གང་བྱེད་པའི་སོ་སོ་ལ་རེ་བ་བཅང་ནས་འཁོར་དེ་ཉིན་ཞིག་ཡོང་རོགས་ད་འཁོར་དེ་ཉིན་དེ་སོ་སོ་ལ་བའི་འཁོར་དེ་ཉིན་དེ་ལ།

བཏབ་པའི་ཡི་རང་གོ་ལོག་སྟེ་སྔར་དགེ་སློང་ཞིག་གིས་རང་གི་འགྲན་ཟླ་ཞིག་ལ་ཕམ་པ་བྱུང་བར་གོ་ནས་ས་ཡི་རང་བྱས་པ་དགེ་བཤེས་པོ་ཏོ་བས་གསན་པས་ཕམ་པ་བྱུང་བ་དེ་བས་ཀྱང་ཡི་རང་བྱས་པ་དེ་སྡིག་པ་ཆེ་བ་བྱུང་གསུངས་པ་བཞིན་སོ་དེ་དེ་ཕྱིར། ཁོ་རང་མ་ག་སར་དགེ་སློང་གཅིག་ཡོད་སར་རོ་དགེ་སློང་གཅིག་ལ་མ་ག་སར་དགེ་སློང་གཅིག་དགེ་སློང་དེ་གཞུག་གུ་གྲྭ་པ་ལོག་ཡིན་པར་རོ་དེ་ཡིན་དུས་ད་དགེ་སློང་མི་ག་ཉིས་ཀྱིས་དགེ་སློང་གཞན་པ་དེ་དགའ་ནས་ཁོ་གྲྭ་པ་ལོག་ཚར་ཤག་བསམ་ནས་རོ

རེས་འཇོག་མི་བྱ། རེས་འཇོག་མི་བྱ་བ་ནི་བླ་མར་ཆོས་ཐོས་པ་སོགས་ཀྱི་ཚེ་ངེས་འབྱུང་སྤུ་སུད་བསྐྱེད་ནས་སུ། ད་བླ་མ་གིས་མ། ཆོས་གསུང་བསྡད་པའི་ཁ་ཐུག་ལམ་རིམ་རོ་གསུང་བསྡད་པའི་ཁ་ཐུག་ལ་སོ་སོ་ལ་བའི་ངེས་འབྱུང་བེ་རི་བསྐྱེད་ནས་རོ། ད་ངེས་འབྱུང་རོ་ཞེ་པོ་གཅིག་བསྐྱེད་ནས་འཁོར་བ་ལ་བའི་ངེས་འབྱུང་བསྐྱེད་ཚེ་འདི་ལ་བའི་ངེས་འབྱུང་བསྐྱེད་རོ། ད། ད་བསྐྱེད་དགོས་རོ་གསུང་ཡས་དེ་ཚོ་ཡག་ཅིག་བསྐྱེད་ནས། ཨ་ནི།

ཐང་ཆད་དེ་དགེ་སྦྱོར་ལ་མི་འཇུག་པས་ས། ད་གང་ཟག་གཅིག་ལ་སྤི་ཁའི་ཐང་ཆད་ནས་བེར་བ་དག། ན་གང་ཟག་གཅིག་ལ་སོ་སོར་སྤི་ཁའི་སྒོམ་རྒྱག་ས་སྒྲུབ་ཁང་འདྲ་པོ་མཐོང་ཡོད་འདུག་ནས། རེ་བ་དང་ཞེ་མེར་ལོག་ལོག་རེ་བ་ཆགས་ཡ་ཅིག་རེ་བ་དང་ད་དེ་དཀའ་ལས་ཡོད་བསམ་སང་ལ་ཅིག་ག་ཚད་ཅིག་བྱས་པ་ཡིན་ན་ཡང་རྟོགས་པ་རེ་ད་རྒྱུན་ནས་སྐྱེ་གི་མི་འདུག་བསམ། འོ་ད་འོ་དེ་རེད། དེ་ད་དེ་འདྲས་བྱེད་ཀྱི་ཡོད་མ་རེད་བ། བརྩོན་འགྲུས་ཆུ་རྒྱུན་བཞིན་དུ་བེར་བ་རེ་བ་ད། ད་རྒྱུན་མ་ཆད་པ་བྱས་ད་བརྩོན་འགྲུས་བྱེད་མཁན་ཡིན་ན་ཨ་ནི་རྟོགས་པ་དེ་སྐྱེ་ཡོང་གི་ཡོད་རེད། དེ་ནི་ད་རེད་དེ་ཡིན་ད་རེས་འཇོག་མི་བྱ་ཟེར་གཅིག་རེས་འཇོག་ཟེར་གང་ལ་བརྩོན་འགྲུས་བྱས་ནས་དགེ་སྦྱོར་བྱེད་པའི་སྒང་ལ་ནི་བེད་ཟ་རྒྱུ་འཐུང་རྒྱུ་མ་དྲན་པས་གང་ག་གཡུག་ནི་བེད་ཞེ་པོ་གཅིག་བྱས་མི་བྱེད་དགུ་བྱས་རེ་བོ་བག་གཅིག་བྱས་བཞག་དུས་ནི་བེད་གང་ག་བག་བཞག་གཡུག་བཞག་རེ་བོ་ད། སྒོམ་ཡང་དེ་དེ་ཚོའི་པའང་དེ་མ་བྱས། རེས་འཇོག་མི་བྱ་བར། སྒོམ་པ་རིན་ཆེན་བླ་མས། སྒོམ་པ་རིན་ཆེན་བླ་མས། ཨ་ནི་མིག་རྒྱང་བསྲིང། བྱང་ཆུབ་མ་ཐོབ་ཀྱི་བར་དུ་རོ། ཡིད་རྒྱ་བསྐྱེད་སེམས་ཅན་ཐམས་ཅད་ཀྱི་དོན་དག། ཁོང་བསངས་ལྷོད་ལྷོད་བྱས། བྲེལ་བ་འདྲ་པོ་མ་བྱས་པ་བྱས། རི་ཆེན་པོ་གཅིག་ལ་ཡར་འཛེག་དགོས་ཀྱི་ཡོད་ན། ད་རི་མཐོན་པོ་ཅིག་ལ་དཔེར་ན་ཡར་གོམ་པ་རྒྱག་ནས་འགྲོ་དགོས་པའི་དཔེར་ན་གླང་རི་ལུང་སྟེང་གི་བཟོ་འདྲ་པོ་ཅིག་ལ་རྩ་བ་ནས་རིའི་རྩ་བ་ནས་རྩེ་བར་དུ་གོམ་པ་རྒྱག་ནས་འགྲོ་དགོས་ཀྱི་ཡོད་ན། མི་ནི་ཡར་ག་ལེ་བྱས་ཏེ་འགྲོ་དགོས་རེད་གོམ་པ་རྒྱག་ནས་འགྲོ་གི་ཡིན་ན་ཡ་གིར་སླེབས་འགྲོ་བ་མ་གཏོགས་བྲེལ་བ་རང་ཅིག་བྱས་ཡ་གིར་སླེབས་ཡག་བྱས་ན་ཞང་པའི་ལོའི་མཇུག་བསྡད་ན་སྐེད་པ་ཙམ་སླེབས་དུས་ཐང་ཆད་འགྲོ་མ་ཐུབ་པ་ཅིག་རེད་ཅོ་ཧོར་དགོས་བ་བྱས་མི་གེ་འོང་སྟེ་བྱས་ཙང་བྲེལ་བ་བྱས་ཙང་ལས་ལས་འགོར་བར་ཡ་གི་མིག་རྒྱང་བསྲིངས་སེ་རྩེ་ཡ་གི་ཐག་རིང་པོ་དེ། ཨ་ནི་ཁོང་བསངས་ལྷོད། ཚབ་བེ་ཚུབ་བེ་མ་བྱེད་པ་བྱེད་ཡར་ལྷོད་ལྷོད་བྱེད་གོམ་པ་སྤོས་ནས་ཡར་འགྲོ་དགོས་རེད། དེ་རེད་རྒྱུན་མ་ཆད་པའི་གོམ་པ། མིག་རྒྱང་བསྲིང་ཡིད་རྒྱ་བསྐྱེད་ཁོང་བསངས་ལྷོད་གསུངས་པ་དང་དགེ་སྦྱོར་ལ་ཐང་ལྷོད་རན་པར་བྱས་ནས་ཟེར། ཨ་ནི་སྙུག་བསྲིངས་ཏེ། དང་པོ་ནས་འཇུས་ནས་བཟུང་སྟེ་རང་གིས་རང་ལ་སྒྲིག་བཟོས་ནས། ཕྱིས་ནི་རྗེས་སུ་བཏང།

ཁ་སང་དེ་རིང་གཅིག་འདྲ་པོ་བྱས་ཏེ་ཁོ་འཆར་གཞི་འདྲ་པོ་གཅིག་སོ་སོས་བཟོས་ནས་ཡོད་པ་དང་དེ་རང་བྱེད་ཀྱི་ཡིན་ན་ཨ་ནི་ས་ཆོད་ཆེན་པོ་པའི་རྟོགས་པ་སྐྱེ་ཡག་དེ་ལ་སྦྱོར་བ་ཡོད་རེད། མ་གཏོགས་ཉི་མ་ཁ་ཤས་དཔེ་སྡུག་རུས་ཞེ་པོ་ཅིག་རྒྱབ་དཔེ་ཞེ་པོ་ཅིག་རྒྱབ་རྒྱབ་རྒྱབ་རེད་གང་མཚམས་ཅིག་ཐང་ཆད་ནས་དེ་གཡུག་བཞག་དེ་ནས་ཡང་བསྐྱར་སྡུག་རུས་རྒྱབ།

དོལ་ཆོད་དུ་སྦྱངས། བློ་སྦྱོང་ལ་བློ་ལིངས་ཀྱིས་བཀལ་བ་ལ་གསུངས་པ་ཡང་ཡོད། ཡིན་ནའང་སྨན་པས་ཁྲག་གཏར་བ་ན། སྨན་པས་ཁྲག་གཏར་བ་ན་རྩ་དང་པགས་པ་གཏིང་ཆོད་པར་མཉམ་དུ་བཅད་པ་བཞིན། ཁྲག་གཏར་བའི་སྒང་ལ་རེ་བ་དང། བི་ཀའི། ཁྲག་གཏར་ཟེར་གཅིག་ཡོད་རེ་བ་དང། འོ་ད་དེ་དེ་ནས། རྩ་ཁབ་ཟེར་ཡོད་རེ་བ་དང་འོ་དེ་ཁབ་ལེབ་ལེབ་ཅིག། འོ་དེ་གི་ཁྲག་གཏར་སྒང་ལ་པགས་པ་དང་རྩ་གཉིས་མཉམ་དུ། གཏིང་ཆོད་པ། བདུག་སྤ་རས་བསྐོར་བ་དང། ནོ། དེ་ནང་ད་དེ་ནི་གཏིང་ཆོད་པར་མཉམ་དུ་བཅད་པ་བཞིན་བློ་སྦྱོང་དང་རང་གི་རྒྱུད་རྡོ་རུས་ཐུག་པར་བྱེད་ཅིང། བློ་སྦྱོང་བ་འདི་སོ་སོའི་རྒྱུད་ཉིད་བི་ཀའི་རྡོ་རུས་ཐུག་པ། བློ་སྦྱོང་འདི་བི་ཀའི། འདི་ནི། བློ་སྦྱོང་དང་རང་གི་རྒྱུད་བི་གའི་རྡོ་རུས་ཐུག་པར་བྱེད་ཅིང་ཟེར་བ་དེ་རེད། གང་ཅི་བས་དོལ་ཆོད་དུ་བློ་སྦྱོང་དེ་བས་དོལ་ཆོད་དུ་སྦྱངས། ད་བཅོ་བརྒྱད་པ་རྟོག་དཔྱོད་གཉིས་ཀྱིས་ཐར་བར་བྱ་བ་ནི་དེ་ཡང་བློ་སྦྱོང་བློ་སྦྱོང་ལ་རྟོག་དཔྱོད་ཀྱིས་དཔྱད་སྒོམ་ཇི་བཞིན་དུ་རྟོག་པ་དང་དཔྱོད་པ།

རོལ་དབྱངས་ཕ་ཆོས་དེ་གཅིག་ལབ་ན་དེ་ཉན་ཆོག་ཆོག་ཟེར་བའི་གངས་ཅན་བི་གའི་བསྟན་པོ་ཆེ། བློ་སྦྱོང་གི་ལོ་ཟླ་ཐོག་ལ་བི་གའི་བརྟན་པོ་ཅིག་ཆགས་དགོས་རེད་ཟེར་ཡུད་ཙམ་མི་བྱ་བ་རྐྱེན་ཕྲ་མོ་རེ་དགའ་ཕྱོགས་སྡུག་ཕྱོགས་ཀྱི་གི་རྣམ་འགྱུར་ཡུད་ཙམ་པ་མི་བྱ་ཟེར་ད་ཉི་ཤུ་རྩ་གཉིས་པ་འོར་ཆེ་མི་འདོད་པ་ནི། ཕན་བཏགས་པ་ལ་ལེགས་སོའི་གཏམ་སོགས་རེ་བ་ཆེན་པོས་དོན་དུ་མི་གཉེར་བ་ད་སོ་སོས་བི་གའི་ཕན་བཏགས་ཡ་སེམས་ཅན་ལ་བི་གའི་ཕན་བདེ་བྱེད་ཡ་དེ་ཚོའི་ལ

ཚེ་སྙིགས་མ། ལྟ་བ་སྙིགས་མ། སེམས་ཅན་སྙིགས་མ། ཉོན་མོངས་སྙིགས་མ་སྟེ་སྙིགས་མ་ལྔ་བདོ་བ་ཡང་རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་བསྒྱུར་བར་ནུས་ཤིང། མན་ངག་འདི། བློ་སྦྱོང་གི་མན་ངག་འདི་དེ་ནས་གསེར་གླིང་པ་ནས་བརྒྱུད་པ་ཡིན་ལ། འཆད་ཁ་བ་རང་ཉིད་ཀྱིས་དྲོད་རྙེད་པས་ད་བློ་སྦྱོང་ལ་བི་ཀ་ཉམས་ལེན་གནང་ནས་བི་ཀའི་དྲོད་འདྲ་པོ་བི་རྟོགས་པ་རྙེད་ནས། ཤི་ཡང་མི་འགྱོད་པར་གསུངས་སོ། དེ་དག་གི་ལྟ་བའི་སྐོར་ལས་གཞན་ཞུས་ཟིན་ལ། འདིའི་འགྲེལ་པ་མང་པོ་སྔ་རབས་པའི་ལྟ་བ་ལྟར་འདི་ཡིན་གཏད་སོ་མེད་པ་ཞིག་ཏུ་ཡོད་ལ། བློ་སྦྱོང་དོན་བདུན་མའི་འགྲེལ་པ་དེ་ལ་ད་སྔ་རབས་པའི་མཁས་པ་ཚོ་གི་མཛད་བཞག་ཡ་དེ་འདྲ་མང་པོ་ཡོད་ས་རེད། དེ་ཚོའི་ནང་ལ་དེ་ནི་ལྟ་བའི་སྐོར་དེ་ཚོ་ལ་དེ་ནི་ཏའེ་སི་པི་ཀ། པི་ཀ། རེད་པ་ད། པི་ཀ། འདི་ཡིན།

དེ་ཡང་བྱང་ཆུབ་ཀྱི་སེམས་ཀྱི་སྟོབས་ཀྱིས་ཡིན་གྱི་རེད། དེ་ནས། བཞུགས་པར་གསུངས་ཡོད། ལམ་རིམ་ཉམས་ཁྲིད་འཆད་སྐབས་སེམས་བསྐྱེད་ཡན་མ་གཏོགས་དེའི་མན་ལ་བཤད་པ་གསུམ་བཞི་བསྐྱར་བའི་ཕྱག་ལེན་མི་མཛད་གསུངས། ད་དེ་མན་ཆད་དེ་བཤད་པ་བསྐྱར་བཤད་བྱེད་དགོས་མ་རེད། འོ་ད། མ། ཚར་གཅིག་མ་འགྲོ་བྱས་ན་འགྲིག། མན་ལ་དེ་ནས། བཤད་པ་གསུམ་བཞི་བསྐྱར་བའི་ཕྱག་ལེན་མི་མཛད་གསུངས། ད་ཉིན་ཉི་ཤུ་པར་ཡོན་ཏན་རིན་པོ་ཆེ། ཡོན་ཏན་རིན་པོ་ཆེ་སྡུད་པ་ཟེར་ཡ་ད་མདོ་སྡུད་པ་དེ་རེད། མདོ་སྡུད་པ་ལས། རྒྱལ་བ་འདས་དང་མ་བྱོན་ད་ལྟར་གང་བཞུགས་པ། ཀུན་ལམ་ཕ་རོལ་ཕྱིན་པ་འདི་ཡིན་གཞན་མ་ཡིན། ཕ་རོལ་ཕྱིན་འདི་བྱང་ཆུབ་མཆོག་ལ་ཞུགས་རྣམས་ཀྱི། གསལ་དང་སྒྲོན་དང་སྣང་དང་སྟོན་མཆོག་ཡིན་ཞེས་བཤད། ད་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་རེད། འོ་ད་བླ་ན་མེད་པའི་བྱང་ཆུབ། འདོད་ན། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་བསླབ་པར་བྱའོ་གསུངས་ཡ་འདྲ་བོ།

ཐེག་ཆེན་གྱི་སྒོ་རུ་ཚུད་པ་ཙམ་ཡང་མི་འགྱུར་ལ། དེས་ན་སེམས་འདི་ལ་ཐམས་ཅད་ཀྱིས་ཉམས་ལེན་གྱི་མཐིལ་དུ་བྱེད་དགོས་ཏེ། སངས་རྒྱས་ཀྱི་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱིས་བསྐལ་པ་མང་པོར་གཟིགས་ཀྱང་དེ་ལས་ལྷག་པའི་ཐབས་དང། ད་སངས་རྒྱས་བཅོམ་ལྡན་འདས་ཚོ་གི་བི་གའི་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱིས་བི་གའི་མ་མཁྱེན་པ་གཅིག་ཡང་ཡོད་མ་རེད། འོ་ད་བསྐལ་པ་མང་པོ་བི་གའི་འདས་མ་འོངས་བི་གའི་བསྐལ་པ་མང་པོ་གི་བི་གའི་གང་ག་མཁྱེན་གི་ཡོད་རེད་གཟིགས་ཀྱི་ཡོད་རེད་དམ།

སེམས་བསྐྱེད་ཀྱི་ཕན་ཡོན་བྱས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཚུལ་བྱས་སེམས་བསྐྱེད་ནས་སྤྱོད་པ་ལ་སློབ་ཚུལ་གསུམ་ཡོད་བ། དེའི་ནང་ནས་གསུམ་པ་སེམས་བསྐྱེད་ནས་སྤྱོད་པ་ལ་སློབ་ཚུལ་ལ། དེ་ལྟར་སེམས་བསྐྱེད་པའི་འོག་ཏུ་དཔེར་ན་འདི་ནས་རྒྱ་གར་དུ་འགྲོ་མི་འགྲོ། དེ། རྒྱ་གར་དུ་འགྲོ་མི་དེས་ཟེར་བ་རེད། དཔེར་ན་འདི་ནས་རྒྱ་གར་དུ་འགྲོ་མི་དེས། འགྲོ་བའི་བྱ་བ་ལ་མ་ཞུགས་ན་མི་སླེབས་པ་བཞིན་དུ། སེམས་བསྐྱེད་པ་ཙམ་གྱིས་མི་ཆོག་པར། སྤྱོད་པ་ལ་སློབ་དགོས།

སེམས་བསྐྱེད་པ་ཙམ་གྱིས་མི་ཆོག་པར་སྤྱོད་པ་ལ་སློབ་དགོས། དེ་ཡང་རྒྱལ་བའི་ཆོས་གཟུགས་ཀྱི་སྐུ་གཉིས་ཐོབ་པར་བྱེད་པ་ལ། ད་ང་ཚོ་ཐོབ་ཡ། དོན་དུ་གཉེར་ཡ་གི་ཕ་གི་སངས་རྒྱས་ཀྱི་གོ་འཕང་ཟེར་ཅིག་དོ། བྱང་ཆུབ་ཟེར་ཅིག། དེ་ལ་དེ་ནི། གོ་འཕང་མཐར་ཐུག་པ་དེ་ལ་ཨ་ནི་ཆོས་སྐུ་དང་གཟུགས་སྐུ་གཉིས་ཡོད་པ་རེད། སངས་རྒྱས་གོ་འཕང་དེ་ལ་ཆོས་ཀྱི་སྐུ་དང་གཟུགས་ཀྱི་སྐུ་གཉིས། ཆོས་གཟུགས་སྐུ་གཉིས། ཆོས་སྐུ་ལ་ཕར་ཕྱེ་གི་ཡིན་ན་དེ་ནི་ངོ་བོ་ཉིད་སྐུ་དང།

བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གཉིས་དེ་གཉིས་ཚོ་ཟུང་དུ་སྦྲེལ་ནས་ཟུང་འབྲེལ་དུ་གསོག་ཅིང། ཐབས་ཤེས་ཡ་མ་བྲལ་བ་ལ་སློབ་དགོས་ལ། བསོད་ནམས་ཀྱི་ཚོགས་ལ་ཐབས་དང་ཡེ་ཤེས་ཀྱི་ཚོགས་ལ་ཤེས་རབ་ཟེར་གྱི་རེད་དང་དེ་གཉིས་ཡ་མ་བྲལ་བ་ལ་སློབ་དགོས་ལ། རྒྱལ་སྲས་ཀྱི་སྤྱོད་པའང་བསྡུ་ན་ཐབས་ཤེས་གཉིས་སུ་འདུ། དེའི་ཐབས་ནི་ཕར་ཕྱིན་དང་པོ་ལྔ་དང།

དང་པོ་ལ་གསུམ། རྒྱལ་སྲས་ཀྱི་སྤྱོད་པ་སྤྱི་ལ་སློབ་ཚུལ་དང། ཁྱད་པར་དུ་ཕར་ཕྱིན་ཐ་མ་གཉིས་ལ་སློབ་ཚུལ། རྡོ་རྗེ་ཐེག་པ་སློབ་ཚུལ་ལོ་ཟེར་བྱས་གསུམ་འདུག། རྡོ་རྗེ་ཐེག་པ་སློབ་ཚུལ་དེ་ཡང་རྒྱ་རི་ན་ལམ་རིམ་ནང་ལོགས་ལམ་གྱི་རིམ་པ་ཡིན། ཟུང་འཇུག་སྒྲུབ་པའི་སྟེར་བ། དང་པོ་ལ། སྤྱོད་པ་སྤྱི་བསླབ་འདི་རེད། དང་པོ་ལ་དེ་ནི་སྦྱིན་པ། ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ལ་སློབ་ཚུལ་དེ་དྲུག།

སྔོན་ཚངས་པ་དང་བརྒྱ་བྱིན་འཁོར་སྒྱུར་སོགས་སུ་སྐྱེས་སྐབས་དཔལ་འབྱོར་རྒྱ་ཆེན་པོ་ཡོད་ཀྱང་སྦྱིན་པ་མ་བཏང་པས་སྙིང་པོ་གང་ཡང་མ་ལོན་པར་བརྟེན་དེང་སང་ཁ་སྟབས་འདི་འདྲ་ཞིག་ཏུ་གྱུར་ཚུལ་སོགས་འོ་དོ་བསམ་ནས། ད་རེས་ལན་དང་རྣམ་སྨིན་ལ་མི་རེ་བར་ད་སྦྱིན་པ་བཏང་པའི་སྒང་ལ་སྦྱིན་པ་བཏང་ན་ཕ་གིའི་ཁ་ཐུག་ལན་རེ་བ་ད་ཕར་ཕ་གི་རྔན་པ་སྤྲད་ན་ཚུར་རྔན་པ་རག་གི་རེད་བསམ་ཡ་འདྲ་བོ་སྦྱིན་པ། ཡང་ན་ཕར་ཅིག་རྔན་པ་སྤྲད་པ་ཡིན་ན་ཚུར་ཕ་གི་བསྟོད་ར་འདྲ་བོ་ཅིག་ལན་འདྲ་བོ་ཡོང་གི་རེད་བསམ་དེ་འདྲའི་བསམ་སྟངས་བྱེད་རྒྱུ་ཡོག་མ་རེད། ད་ནི་ཕ་གི་སྦྱིན་པ་བཏང་ན་ཕ་གི་རྣམ་སྨིན་ལ་ཕ་གི་སྐྱེ་བ་རྗེས་མ་ལ་ལོངས་སྤྱོད་ཆེན་པོ་ཡོང་གི་རེད་བསམ་ཡང་དེ་ལ་རེ་བ་བྱེད་རྒྱུ་ཡོག་མ་རེད་ད་རེས་ལན་དང་རྣམ་སྨིན་ལ་མི་རེ་བར་གཏོང་དགོས་བསམ། དབུལ་ཕོངས་སོགས་དང་འབུ་གྲོག་མ་ཚུན་ལ་བསམ་པ་བྱང་སེམས་ཀྱིས་ཟིན་པའི་སྒོ་ནས་ཟས་ཁམ་གཅིག་དང། ཕྱེ་རྩམ། འདི་ནི། ཕྱེ་མ་ཕྲན་བུ་རེ། སྦྱིན་པ་ཡན་ཆད་སྦྱིན་པའི་ཕར་ཕྱིན་གྱི་ཉམས་ལེན་དང། འོ་དེ་ཚོ་སྦྱིན་པའི་ཕར་ཕྱིན་གྱི་ཉམས་ལེན། རྒྱལ་སྲས་ཀྱི་སྤྱོད་པར་འགྲོ་ད་རྒྱལ་སྲས་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འགྲོ་འོ་དེ་ཚོ། དེ་ཡང་འབྲས་བུ་ཆུང་ངུ། འབྲས་བུ་ཆུང་དུ་མི་འགྲོ་བའི་ཕྱིར།

རེ་བ་ནང་ད་ཅིག། དེ་མ་བྱུང་ན་བློ་ཁ་གང་ཐུབ་མ་རེད་བ་ད། དཔེར་ན་རྩམ་པ་འདྲ་པོ་པི་ཀའི། རྩམ་པ་འདྲ་པོ་ཅིག་ཕ་ཇོ་དེ་གི་རྩམ་པ་པི་ཀའི་བྲེ་གཉིས་ས་ཅིག་ར་རོ་བྱས་ན་ཅིག་རེ་བ་རེ་བྱ་བས་ན་གྲས་གཅིག་མ་ཏོ་མ་སྤྲད་ན་ཁོ་རེ་བ་མ་གང་ར་བ་ད། སྦྱིན་པ་བཏང་ད་བཏང་སྦྱིན་པ་ལ་ཕན་ཡོན་ད་ཡོད་རེད་དེ་ཡིན་ན་ཁོ་རེ་བ་གང་ཡོང་མ་རེ། ཚིམ་པ་བྱས། རང་རེ་དཀོན་མཆོག་ལ་བསྙེན་བཀུར་རྒྱ་ཆེན་པོ་ཞིག་འབུལ་ཚེ་ངས་དགའ་རབ་ཅིག་བཏང་ཡོད་སྙམ་པའི་ཁེངས་པ་འབྱུང་མོད། ཕྱག་མཆོད་འབུལ་རེ་བྱས་པས་མང་ཇ་རེ་བ་སྐུ་ཡོན་འདྲ་པོ་འོ་ད་དེ་རེ་གཅིག་ཕུལ་བའི་སྒང་ན་ཞེ་དྲག་ཡག་པོ་རེ་བ་ད་དགེ་འདུན་ལ་མཆོད་པ་ཕུལ་ནས་བསོད་ནམས་མང་པོ་བསགས་ཀྱི་རེད་ཡིན་ན་ཡང་སོ་སོ་གིས་པི་ཀའི་ཅིག་ཁེངས་པ་བྱེད་རྒྱུ་ཡོད་མ་རེད་ངས་ད་རེ་བཏང་ཡོད་བསམ་བསམ་དགའ་བ་སྒོམ་དགོས་རེ་བ་ད་སོ་སོ་རྗེས་སུ་ཡི་རང་བྱེད་དགོས་རེ་མ་གཏོགས་ཡང་ཁེངས་སེམས་བྱེད་རྒྱུ་ཡོད་མ་རེད་ཁེངས་པ་འབྱུང་མོད་དེ། དེ་ཡང་མ་དག་པའི་སྦྱིན་པ་ཡིན། ཁེངས་པ་བྱས་ན་པི་ཀའི་མ་དག་པའི་སྦྱིན་པ་ཆགས་འགྲོ་བ་རེད། ཡང་བཏང་ཟིན་པའི་རྗེས་སུ་བཏང་ཆེས་འདུག་སྙམ་པ་དང། སྦྱིན་པ་མང་པོ་ཅིག་པི་ཀའི་བཏང་ཧོབ་དེ་ག་ལ་བས་སོ་སོར་རེ་བ་ད་འོ། ངར་འདྲ་བོ་ཅིག་ལངས་ནས་རེ་བ་ད་ཅིག་བཏང་བཏང་ཚར་ག་ལ་སེར་སྣ་ཤོར་ནས་ཉི་མ་ཁ་ཤས་ཕྱིན་སོང་ན། ལོ་པོ་དང། ད་དཔེ་བསགས་སོ་ཁ་སང་གང་ག་བཏང་ནས་དེ་རིང་ད་མི་འདུག་བསམ། ཟེར་ཀ་བྱས་པས་ལས་ཀ་ར་བོ་ཆེ་བྱས་ཙང་ངའི་ལབ་པ་ཡིན་པ་ཟེར་ཀ་བྱས་པས་ཁ་སང། ཨོ། དེ་འདྲས་ཟེར་ནས་ད་སྦྱིན་པ་བཏང་ཡས་དེ་བཏང་གོ་མ་ཆོད་སོ་སོ་དཔེ་ཀ་བྱུང་ར། ད་དེ་ཕན་ཐོགས་ཡ་མ་རེད་བཏང་ཚར་སོང་ན་བ་བློས་བཏང་ནས་དགའ་བ་སྒོམ་ནས་ད་དངོས་གནས་དཔེ་སྦྱིན་པ་བཏང་རྒྱུ་བྱུང་བསམ་པ་ཡིན་ན་ཨ་ནི་ཡག་པོ་ཡོང་རེད། བཏང་ཟིན་པའི་རྗེས་སུ་བཏང་ཆེས་འདུག་སྙམ་པ་དང་གཏོང་ཡུལ་ནོར་འདུག་སྙམ་པ་ར་བ་ད། གཏོང་ས་དེ་ནོར་ཤག་བསམ་ད་སྦྱིན་པ་བཏང་ཡང་དེ་བྱེད་རྒྱུ་ཡོད་མ་རེད་སྦྱིན་པ་བཏང་བའི་ཡུལ་ལ་ཁྱད་པར་ཡོད་མ་རེད། ཡག་ཉེས་ཀྱི་ཁྱད་པར་ཡོད་མ་རེད་ད། དེ་ནས་གཏོང་ཡུལ་ནོར་འདུག་སྙམ་པ་སོགས་ཕྱིས་ནས་འགྱོད་པ་བྱེད་པ་དེ་འདྲ་བྱ་མི་རུང་གཏོང་སྐབས་དང་པོ་དང་མཐའ་མར་སེམས་ཅན་གྱི་དོན་དུ་འགྱུར་བའི་ཀུན་སློང་ལེགས་པར་བཅོས་ཤིང་སྨོན་ལམ་ཤུགས་དྲག་གདབ། སྦྱིན་པ་ཆེ་ཆུང་གང་ཡང་རྙེད་བཀུར་སོགས་རང་དོན་ལ། རང་དོན་ལ་མི་རེ་བ་དགོས་གསུངས། ཆོས་ཀྱི་སྦྱིན་པ་ནི། ཉན་འདོད་ཅན་ལ་ཕན་སེམས་ཀྱིས་ཆོས་ཚིག་བཞི་པ་གཅིག་བསྟན་པ་ཡན་དང་དགེ་ཕྲུག་ལ་དཔེ་ཆ་ཁྲིད་པ་ཚུན་ཆད་ཆོས་ཀྱི་སྦྱིན་པར་འགྲོ་བ་ལས། བླ་མ་ཟེར་ནས་ཆོས་ཁྲི་སྟེང་དུ་འཛེགས་ཏེ་འཆད་པ་ཞིག་ངེས་པར་དགོས་པ་མིན། ཆོས་ཀྱི་སྦྱིན་པ་བཏང་ཡག་ལ་ཡིན་གཅིག་མིན་གཅིག་བླ་མ་ཞིག་པའི་ཁྲི་མཐོན་པོ་ར་གཅིག་སྒང་ལ་འཛེགས་ནས། ཁྲི་མཐོན་པོ་སྒང་ལ་འཛེགས་ཡ་རག་པ་མ་བྱུང་ན།

དཔེ་ཆ་འཛིན་སྐྱོར་སྦྱང་སོགས་ཀྱི་ཚེའང་རང་གི་མཐའ་སྐོར་དུ་དཀར་ཕྱོགས་ཀྱི་ལྷ་སོགས་དང་སེམས་ཅན་ཐམས་ཅད་འཁོད་ནས་ཉན་པར་བསམ་ནས་བྱས་ན་ཆོས་ཀྱི་སྦྱིན་པར་འགྲོ་སྟེ། ཆོས་སྒྲ་ཐོས་པས་དེ་ནི་འབུ་སྲིན་སོགས་ཀྱི་རྒྱུད་ལ་བག་ཆགས་འཇོག་ན་གཞན་ཅི་སྨོས། ད་ཆོས་དཔེ་སྐད་རེ་བ་དང་དཔེ་ཆ་སྐྱོར་བའི་སྒང་སྐད་ཆེན་པོ་ཡག་ཅག་རེ་བ་དང་ལྕགས་མཆོག་ས་དེ་རིགས་ལ་སྐད་ཆེན་པོ་ཡག་ཅག་ཨ་ནི། འོ་ད་དེ་མཐའ་ལ་བའི་འགྲོ་བ་རིགས་དྲུག་གི་སེམས་ཅན་ཡོད་པའི་མོས་པ་བྱས་དུ་སེ་བྱས་ན་ཆོས་ཀྱི་སྦྱིན་པ་ཆགས་ཀྱི་རེད། བྱ་བྱིའུ་དང་འབུ་སྲིན་སོགས་ཀྱི་ཨམ་ཅོག་ལ་གོ་རོགས་བྱས་ན་དེ་ཚོ་ལ་བག་ཆགས་བཞག་གི་ཡོད་རེད། སློབ་དཔོན་བློ་གྲོས་བརྟན་པ་ཞུ་ཡ་དེ་རོ་ད་མངོན་པ་མཛོད་ལ་དཔེ་མཁས་པ་དེ་རོ་ད་འོ་དེ་སྔ་མ་དེ་ཡིན་པ་ཡོད་ད་འཕགས་པ་ཐོགས་མེད་ཀྱི།

ད་སྔོན་མ་ཕུག་རོན་གྱིས་གོ་བ་དེ་དེ་ཚོ་ནི་ཅིག་ཞེ་དྲག་གི་འབད་བརྩོན་མི་དགོས་པར་དོན་དག་དེ་ཚོ་ཤེས་ཡ་བ་དེ་འདྲ་བྱུང་བ་རེད། མ་གོ་ས་ཅིག་ཡོད་ལ་བ་ད་དེ་ཁ་ཐུག་དེ་ལ་དེ་ནི་ཏོ་སི་འབད་བརྩོན་བྱེད་དགོས་ཡ་བ་དོ་སི་ཨ་མཆོག་ལ་གོ་བའི་བག་ཆགས་ཡོང་དགོས་ཡ་བ་རེད། ཁྱོད་དེ་པི་གས་དེ་རེད། ཆོས་སྒྲ་ཐོས་པ་འབུ་སྲིན་སོགས་ཀྱི་རྒྱུད་ལ་བག་ཆགས་འཇོག་ན་གཞན་ཅི་སྨོས། འདི་ནི་སྦྱིན་བདག་རྩར་གསུང་རབ་ཀློག་འདོན་བྱེད་པ་ཚུན་ཆད་དུའང་བསམ། ད་ཆོས་འདོན་སྐབས་པི་གས།

སྟོན་པ་ཐུགས་རྗེ་ཅན་གྱིས་ཚེ་གཅིག་ལ་འཚང་རྒྱ་བའི་ཐབས་སུ་གསང་སྔགས་གསུངས་པ་གྲོང་ཆོག་གི་རྙེད་བཀུར་དང་བརྗེས་ན་ནོར་ཕྱིར་ཆོས་བཙོངས་པ་རེད། བསམ་བློ་ཡག་པོ་མ་བཏང་ན་ཀུན་སློང་ཡག་པོ་མ་བཅོས་ན། སངས་རྒྱས་བཅོམ་ལྡན་འདས་ཀྱིས་བི་གའི་ཚེ་གཅིག་ལ་སངས་རྒྱས་ཡག་གི་ཐབས་གསུངས་བཞག་ཡ་དེ་ཚོ་གྲོང་ཆོག་བི་གའི་ལ་བཙོངས་བཞག་ཡོད་བཟོ་འདྲ་ཆགས་ཀྱི་རེད་བསམ་བློ་ཡག་པོ་མ་བཏང་ན་སྐུ་ཡོན་གཅིག་པོ་བསམ་བློ་བཏང་བསྡད་ན། རེད་བ་ད། དེ་ཆོས་བཙོངས་པ་སྟེ། ནོར་གྱི་ཆེད་དུ། སོ་སོ་ལ་བི་གའི་ནོར་འདྲ་བོ་བི་གའི་རག་ཡག་གི་ཆེད་དུ་ཆོས་བཙོངས་པ་འདྲ་བོ་ཆགས་ཀྱི་རེད། རྒྱལ་པོ་ཁྲི་ལས་ཕབ་སྟེ་གད་བདར་བྱེད་བཅུག་པ་དང་འདྲ་བས་ཀུན་སློང་བཟང་པོས་ཟིན་དགོས། སྤྱིར་ཆོས་དངོས་སྟོན་པ་ལྟ་ཅི་སྐད་ཆ་སོགས་ལས་འཕྲོས་ནས་གཞན་དངོས་དང་བརྒྱུད་པས་ཆོས་ལ་བཀྲི་སྐབས། ཆོས་ལ་བཀྲི་ཐབས་བྱས་པའང་ཆོས་སྦྱིན་དུ་འགྲོ། རབ་བྱུང་གིས་ནི་ཆོས་སྦྱིན་གཙོ་བོར་བྱེད་ཅིང་དེའི་སྟེང་འབད་མེད་འབྱོར་ན་ཟང་ཟིང་གི་སྦྱིན་པ་བྱེད་དགོས། འོན་ཀྱང་རབ་བྱུང་ལ་བཀའ་གདམས་དགེ་བཤེས་ཤ་ར་བས་ངས་ནི་ཁྱེད་ལ་གཏོང་བའི་ཕན་ཡོན་མི་བརྗོད་ཅེས་འཛིན་པའི་ཉེས་དམིགས་བརྗོད་པ་ཡིན་གསུངས་ཏེ་རབ་བྱུང་གིས་ཤ་ཐང་ཐང་དུ་ནོར་བཙལ་ཞིང་བསགས་ནས་ཚུལ་ཁྲིམས་ལ་རྨ་མང་དུ་ཕྱུང་སྟེ་སྦྱིན་པ་གཏོང་བ་ལ་མ་དགྱེས་པའི་གཏམ་མོ། གཞན་ཡང་བཙོན་རར་སྡུག་བསྔལ་བ་བཙོན་ནས་འདོན་པ་དང། ཆུས་ཁྱེར་བ་དེ་ལས་འདོན་པ་ལྟ་བུ་དང། དབྱར་དགུན་གྱི་དུས་སུ་འབུ་སོགས་ཚ་གྲང་ལས་བསྐྱབ་པ་སོགས་ཀྱང་མི་འཇིགས་པའི་སྦྱིན་པ་སྟེ། མི་འཇིགས་པའི་སྦྱིན་པ་ཞེས་པ་རྒྱང་རིང་པོ་ལ་འགྲོ་དགོས་ཡ་ཡོད་མ་རེད་མི་འཇིགས་པའི་སྦྱིན་པ་སྦྱིན་ཡང། རིང་པོར་རིང་པོར་མི་དགོས་ཀྱི། རྒྱང་རིང་པོར་མི་དགོས་ཀྱི། ལུས་ཀྱི་ཤིག་ཚུན་ཆད་ལའང་སྦྱིན་དུ་བྱེད་དུ་ཡོད། སྲོག་ཆགས་ཆུས་ཁྱེར་བ་འདོན་པ་ལྟ་བུ་ནི། ལག་པ་འགུལ་ཙམ་ལས་མི་དགོས་པས་བྱ་སླ་བ་ཡོད། བློ་སྦྱོང་གི་ཉམས་ལེན་སྐབས་ཀྱི་གཏོང་བའི་དམིགས་པ་རྣམས་ཀྱང་སྦྱིན་པའི་ཉམས་ལེན་ཡིན། གཙོ་བོ་ནི་སྦྱིན་པའི་ཕར་ཕྱིན་ཞེས་པ་སྤྱོད་འཇུག་ལས་གལ་ཏེ་འགྲོ་བ་དབུ།

འོ་ན་སེར་སྣ་མེད་པར་སྦྱིན་པ་བཏང་ཡ་དེ་རེད་པས་ཟེར་ན་དེ་ཙམ་ཉན་རང་དགྲ་བཅོམ་པ་ལ་ཡོད་པས་དེ་ནི་དེ་ཙམ་ཞིག་མིན་པར། འོ་ན་ག་རེ་རེད་ཟེར་ན་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་རྫོགས་ཡ་དེ་སྤྱོད་འཇུག་ལས་ཡོད་དེ་ལུས་ལོངས་སྤྱོད་བདོག་པ་ཐམས་ཅད་དང་དེ་དག་བཏང་བའི་འབྲས་བུ་དགེ་རྩ་དང་བཅས་ཏེ་སྐྱེ་བོ་སེམས་ཅན་ཀུན་ལ་བཏང་བའི་སེམས་ཀྱི་གོམས་པ་སེམས་ཀྱི་གོམས་པ་སེམས་ཀྱི་གོམས་པ་རྫོགས་པ་ཉིད་ཀྱིས་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་རྫོགས་པར་གསུངས་ཏེ་གསུངས་ཏེ་འམ། གསུངས་པའི་ཕྱིར། དེས་ན་སྦྱིན་པ་རྒྱུ་མཚན། སྔར་བཤད་པ་དེ་ལྟ་བས་ན་དེའི་ཕྱིར་དེ་ནི་སེམས་ལ་རག་ལས་པ་ཉིད་དོ་ཞེས་གསུངས་པ་ལྟར་ཕན་ཡོན་དང་ཉེས་དམིགས་བསམ་པའི་སྒོ་ནས་རང་གི་ལུས་དང་ལོངས་སྤྱོད་དགེ་རྩ་རྣམས་ལ་སེར་སྣ་མེད་པར་སྙིང་ནས་བཏང་བའི་འབྲས་བུ་དང་བཅས་པ་གཞན་ལ་གཏོང་བའི་བློའི་གོམས་པ་ཡོངས་སུ་རྫོགས་པ་ལ་སྦྱིན་པའི་ཕར་ཕྱིན་དུ་གསུངས་པས། ད་བློའི་གོམས་པ་ཡོངས་སུ་རྫོགས་པ་གཏོང་བའི་སེམས་པ་སྤེལ་ནས་ཡོད་དམ། སྤེལ་བའི་གོམས་པ་ཡོངས་སུ་རྫོགས་པ། ཕར་ཕྱིན་དུ་གསུངས་པས་གཏོང་སེམས་སྤེལ་བར་བྱ་བ་ནི་གནད་དམ་པ་ཡིན་ཏེ་ད་སྦྱིན་པའི་ཕར་ཕྱིན་རྫོགས་པ་ལ་དེ་རེད། ཆོས་གོས་གསུམ་ལྟ་བུའང་དབུལ་པོས་སློང་བ་ན་དེ་མ་ཐག་གཏོང་ཕོད་སྙམ་པའི་བློ་ཐག་གཅོད་པ་ཞིག་དགོས། དེའང་བློ་ལ་རག་ལས་ཕྱིར་ཆུང་རིམ་ནས་སྦྱངས་ཏེ་མཐར་ལུས་ཀྱང་གཏོང་ནུས་པ་ཙམ་དུ་མ་གོམས་ཀྱི་བར་གཏོང་སེམས་སྤེལ་བ་ཡིན་ནོ། སྤེལ་ལུགས་ཀྱང་གཏོང་སེམས་སྤེལ་ཟེར་དེ་རང་ཉིད་ཤི་བའི་སྐབས་ནོར་རྫས་རྣམས་གཅིག་ཀྱང་ཁྱེར་དུ་མེད་པར་སླད་དུ་ལུས་ཏེ་ཆུད་ཟོས་སུ་འགྲོ་བ་སོགས་མི་རྟག་པའི་ཚུལ་བསམ་སྟེ་སྙིང་ཐག་པ་ནས་གཞན་ལ་བསྔོས་ན། བདག་འབྲེལ་གྱི་ལྟུང་བ་སོགས་མི་འབྱུང་བར་འགྱུར། འོ་དེ་འདྲའི་གི་བི་ཀའི་སྙིང་ཐག་པ་ནས་བི་ཀའི་སོ་སོ་གའི་རྫས་ཡོད་ཚད་ཚང་མ་ལོག། ཆོས་གོས་གསུམ་མ་གཏོགས་པའི་རྫས་ཡོད་ཚད་ཚང་མ་ལོག་དང་སྙིང་ཐག་པ་ནས་བསྔོས་བཞག་ན། དགེ་སློང་ཡིན་ན་བདག་འབྲེལ་གྱི་ལྟུང་བ་དེ་ཡོང་གི་མ་རེད།

ཁང་པའི་ནང་ལ་ཡོད་པ་ཡིན་ན་གང་ག་སེམས་ཅན་ལ་ད་སྙིང་ཐག་པ་ནས་བསྔོས་བཞག་དུས། བདག་འབྲེལ་གྱི་ལྟུང་བ་ཡོང་གི་མ་རེད་དེ་མན་ངག་ཅིག་རེད། ཆོས་གོས་གསུམ་དེ་བསྔོ་རྒྱུ་ཡོད་མ་རེད་བྱིན་རླབས་ཤོར་འགྲོ་གི་རེད། ཆོས་གོས་ལ་དགེ་སློང་གི་ཆོས་གོས་ཟེར་ན་ད་བླ་གོས་མཐང་གོས། འདི་མཐང་གོས་ཤམ་ཐབས་ལ་མཐང་གོས་ཟེར་གི་རོགས་ད་མཐང་གོས་བྱས་ཆོས་གོས་ལ་བླ་གོས་ཟེར་གི་རོགས་ད་ཨ་ནི་སྣམ་སྦྱར་གསུམ་དེ་ལ། བྱིན་རླབས་ཡོད་རུང་ན་བྱིན་རླབས་ཡོད་པ་དེ་ཞག་གཅིག་དང་སོ་སོ་དང་ཁ་བྲལ་ན། སྐྱ་རེངས་ཤར་ན། ཨ་ནི། འབྲལ་སྤང་ཡོང་གི་ཡོད་རེད། བདག་འབྲེལ། འབྲལ་བའི་སྤང་བ་དེ་ཡོང་གི་ཡོད་རེད། དེ་ཚོ་ཆོས་གོས་དེ་བསྔོས་བཞག་ན་བསྔོས་པ་ཉིད་ནས་བྲལ་བ་ཉིད་དུ་རུ་བ་དང་སོ་སོ་དང་ཐ་སྙད་གཉིས་ལྟུང་བ་ཡོང་ཡ་ཆེ་བ་རུ་ཆུ་དང་ཆོས་གོས་གསུམ་དེ་བསྔོ་དགོས་མ་རེད། ཆོས་གོས་བྱིན་རླབས་ཡོང་གི་དགེ་སློང་གི་རུ་བ་དེ་མིན་པ་གང་ག། ཐག་པ་ནས་པ་བསྔོས་བཞག་ན།

ཡིད་ནས་གཏོང་སེམས་སྤེལ་དགོས་རེད་གཏོང་སེམས་སྤེལ་བ་ཙམ་ལས་ད་ལྟ་མ་གོམས་པའི་ལུས་བཏང་བར་མི་བྱ་ཞིང། ཕྱིས་ནས་སྤྱོད་འཇུག་ལས་གསུངས་པ་ལྟར་ཚོད་མ་བཏང་བ་ཙམ་ལས་དཀའ་བ་མེད་པར་འབྱུང་བའི་ཚེ་བཏང་ཆོག། སྦྱིན་དུ་མི་རུང་བ་ནི་སྦྱིན་པ་པོ་རབ་བྱུང་གི་སྡེར་གཏོགས་པ་རང་གི་ཆོས་གོས་རྣམ་གསུམ་སོགས་སྦྱིན་པ་དང་དེ་སྦྱིན་རུང་གི་མ་རེད་འདྲ་པོ་ཡོང་གི་རེད། རབ་བྱུང་ལ་ཕྱི་དྲོའི་ཁ་ཟས་སྦྱིན་པ་བཏང་ཡ་འདྲ་བོ་དང་ཕ་ཚོས་དེ་ཕྱི་དྲོའི་ཁ་ཟས་སྤང་བྱ་ཡོང་འདྲ་བོ་དང་ཨ་ནི་ཕྱི་དྲོའི་ཁ་ཟས་ཕར་སྦྱིན་པ་བཏང་ཡ་འདྲ་བོ།

ད་ཆོས་ཀྱི་དཔེ་ཆ་འདྲ་མི་འདྲ་དེ་དེ་བཙལ་གི་རེད་བ་ད་དེ་ལ་ཕ་གི་དཔེ་ཆ་སྤྲད་ནས་བལྟས་ན་དེ་འགྲིག་གི་མ་རེད། ཀླན་ཀ་འཚོལ་འདོད་ལ་གླེགས་བམ་སྦྱིན་པ་དང་ཆོས་ཀྱི་གླེགས་བམ་བྲིས་ཟིན་པ་སློང་མོ་བ། སློང་མོ་པ། བྱིས་པའི་ཤེས་རབ་ཅན་ནོར་གྱི་འདུ་ཤེས་སློང་བ་རྣམས་ད་ཡང་ཆོས་ཕ་གི་ནོར་གྱི་ཅ་ལག་གི་འདུ་ཤེས་བྱས་ནས་ཆོས་ཚོང་རྒྱག་དགོས་བསམ་ཡག་དེ་རིགས་ལ་ཨ་ནི་དཔེ་ཆ་སྤྲད་རྒྱུ་ཡོད་མ་རེད། དཔེ་ཆ་རྩ་ཆེན་པོ་དེ་འདྲ་སོ་སོ་ལ་ཡོད་ན། ཨ་ནི་དེ་འདྲའི་ནོར་གྱི་འདུ་ཤེས་ཅན་ལ་རེད་བ་ད། ཨ་ནི་དཔེ་ཆ་དེ་སྤྲད་རྒྱུ་ཡོད་མ་རེད་ཟེར་འདུ་ཤེས་ཀྱིས་སློང་བ་རྣམས་ལ་སྦྱིན་པར་བྱས་ན་ཁ་ན་མ་ཐོ་བ་དང་བཅས་པར་འགྱུར་རོ་ཞེས་བྱང་སར་གསུངས་སོ།

དཔག་ཏུ་མེད་པ་བསགས་ཀྱི་ཡོད་རེད་ལ། མ་ཟད་པར་དེ་ནས་བློ་དེ་སྦྱོང་གི་ཡོད་རེད་ཉི་མ་རྟག་པར་བློ་སྦྱོང་ནས་ཨ་ནི་གང་ཟག་གཅིག་ལ་སོ་སོའི་རྒྱུད་ལ་དེ་གའི་རྟོགས་པ། བྱང་ཆུབ་ཀྱི་སེམས་ཡིན་ནའང་རེད་ག་རེ་ཡིན་ནའང་བྱང་ཆུབ་ལམ་གྱི་རིམ་པའི་རྟོགས་པ་དེ་རིམ་པས་རིམ་པས་རིམ་པས་སྐྱེ་ཡོང་གི་རེད་བ་ད། འོ་དེ་ལ་ད། ཉམས་ལེན་བྱེད་རྒྱུ་དེ་རེད། གོང་དུ་གང་ཞུས་པ་ལྟར་ཕྱག་ལེན་འདེབས་པ་གཅིག་བྱས་ནས་བཀའ་དྲིན་སྐྱོང་བར་ཞུ། འོ་ལགས་སོ་མ་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ། ཐོབ་བྱ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ། དེའི་ཆེད་དུ་དམ་པའི་ཆོས་ཟབ་མོ་གསན་སྙམ་པའི་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་རྣམས་ཆོས་བྱང་ཆུབ་ལམ་གྱི་རིམ་པ་ནས་ཇི་ལྟར་འབྱུང་བ་བཞིན་གསལ་བཏབ་པར་ཞུ། ད་གསན་བྱ་དམ་པའི་ཆོས་ཀྱི་མཚམས་དེ་ནི།

ལོངས་སྤྱོད་ཀྱང་ནི་སྦྱིན་ནས་འབྱུང། དེ་འདྲའི་གི་ལོངས་སྤྱོད་དེ་ཨ་ནི་སྦྱིན་པ་བཏང་བ་ལ་བརྟེན་ནས་ཡོང་གི་ཡོད་རེད། ལོངས་སྤྱོད་ཀྱང་སྐྱེ་བོ་འདི་ཀུན་བདེ་བ་མངོན་འདོད་ཅིང་མི་རྣམས་བདེ་བའང་ལོངས་སྤྱོད་མེད་མིན་ལ། ལོངས་སྤྱོད་མེད་ན་ཨ་ནི་མི་ཚོའི་འདོད་ཡག་གི་བདེ་བ་དེ་ཡོང་གི་ཡོད་མ་རེད་སེམས་བདེ་གི་བདེ་བ་དེ། ད་ནི་ལོངས་སྤྱོད་ཀྱང་ནི་སྦྱིན་ལས་འབྱུང་མཁྱེན་ནས་ཐུབ་པས་དང་པོར་སྦྱིན་པའི་གཏམ་མཛད་དོ། ད་དང་པོ་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་སྦྱིན་པ་དེ་གསུངས། ད་ཁ་སང་མཚམས་འདི་འདི་ཡིན་པ། བརྒྱད་བརྒྱ་དང་བཞི་བཅུ་ཞེ་གཉིས། བརྒྱད་བརྒྱ་དང་བཞི་བཅུ་ཞེ་གཉིས་ཀྱི་ད། མཆན་གྱི་བ་ཚྭ་ལག་གི་དེ་མཆན་དེ་འབྲི་ག་དེ་ཆོས་ཀྱི་གླེགས་བམ་བྲིས་ཟིན་པ་སློང་མོ་བ་བྱིས་པའི་ཤེས་རབ་ཅན་ནོར་གྱི་འདུ་ཤེས་ཀྱིས་སློང་བ་རྣམས་ལ་སྦྱིན་པར་བྱས་ན་ཁ་ན་མ་ཐོ་བ་དང་བཅས་པར་འགྱུར་རོ་ཞེས་བྱང་སར་གསུངས་ཙང་བྱང་ས། འཕགས་པ་ཐོགས་མེད་ཀྱི་རིག་པ་དང། དེ་ལ་གསུངས་པ་རེད། ད་དེ་ནི་འདི་ནི་རེད། འཆི་འདོད་པར་དུག་དང། མཚོན་སྦྱིན་པ་དང། ཁ་ཤས་ཕི་གེ། སོ་སོ་སོ་སོ་ཕི་གེ་ཤི་སྙིང་བྲོ་ནས། ཨ་ནི་ཤི་ཡག་གི་ཆེད་དུ་དེ་ནི། རེད་བ་ད། ཨ་ནི་དུག་འདྲ་བོ་ཨེ་རག་ལྟ་ཡ་འདྲ་བོ། མཚོན་ཆ་འདྲ་བོ་ཨེ་རག་ལྟ་ཉན་འདྲ་བོ་དེ་འདྲའི་སློང་མཁན་བྱུང་ན། དེ་ལ། ཨ་ནི་སྤྲད་རྒྱུ་ཡོད་མ་རེད་དུག་སྦྱིན་རྒྱུ་ཡོད་མ་རེད་མཚོན་ཆ་སྤྲད་རྒྱུ་ཡོད་མ་རེད། རེད་བ་ད། དུག་དང་མཚོན་ཆ་གི་སྦྱིན་པ་བཏང་ཆོག་མ་རེད། དེ་འདྲའི་རིགས་དེ་ལ། སྣོད་མིན་ལ་གསང་བ་སྟོན་པ། སྣོད་མ་ཡིན་པ་ལ། གསང་སྔགས་ཀྱི་ཆོས་བསྟན་མ་རན་པ། གཅིག་ལ། གསང་སྔགས་ཀྱི་གསང་བ་བཅུ་པོ་དེ་དག་དབང་མེད་པ་གསར་བ་བསྟན་མ་རན་པ་དང་དབང་གིས་སྨིན་པར་མ་བྱས་པ་དེ་འདྲའི་ལ། གསང་བ་བསྒྲགས་ན། ཆོས་ཀྱི་སྦྱིན་པ་དེ་འདྲའི་བཏང་ཆོག་མ་རེད། སྣོད་མིན་ལ། ཟབ་མོ་སྟོང་པ་ཉིད་ཀྱི་ལྟ་བ་འདྲ་བའི་བསྟན་མ་རན་གོང་ལ་སྣོད་མ་ཡིན་པ་ལ་བསྟན་བཞག་ན་ཁོ་ལོག་ལྟ་སྐྱེ་ཡ་འདྲ་བོ་དེ་འདྲ་ཡོང་གི་ཡོད་རེད། ལོག་ལྟ་སྐྱེ་ཡ་འདྲ་བོ་དེ་ཡིན་དུས་སྣོད་མིན་ལ་གསང་བ་སྟོན་པ་དང། བསྟན་པ་དང་སེམས་ཅན་ལ་གནོད་པར་བྱེད་ངན་གྱི་ནག་ཅན་ཁྲིམས་ལས་བཏོན་པ་སོགས། ད་ཡང་ཕི་གེ་དངོས་གནས་གི་བའི་མི་ནག་ཅན་བསྟན་པ་དང་སེམས་ཅན་མང་པོ་ལ་བའི་འཚེ་བ་བྱེད་བསྡད་མཁན་དེ་འདྲའི་ཨ་ནི་ཁྲིམས་ལ་བའི་རྒྱལ་པོའི་ཁྲིམས་གི་བའི་བཙོན་ཁང་ནང་ལ་བཅུག་བཞག་ཡ་དེ་འདྲའི་ལ་ཨ་ནི་སྙིང་རྗེ་ཆེ་མདོག་ཁ་པོ་ཅིག་བྱས་ནས་མར་བཏོན་བཞག་ན་ཨ་ནི་ཡང་སེམས་ཅན་མང་པོ་ཅིག་ལ་བའི་འཚེ་བ་བྱེད་གི་རེད་ཁོ་རང་ལ་ཡང་སྡིག་པ་ཡོང་གི་ཡོག་རེད་བསྟན་པ་ལ་ཡང་གནོད་གི་ཡོག་རེད་དེ་འདྲས་ཡང་མི་འཇིགས་པའི་སྦྱིན་པ་དེ་འདྲའི་བྱེད་རྒྱུ་ཡོག་མ་རེད། བཏོན་པ་སོགས་ཡུལ་དང་དུས་དང་དངོས་པོ་སོགས་ཀྱི་སྒོ་ནས་དམིགས་བསལ་གྱི་དགག་བྱ་ཅན་རྣམས་སྦྱིན་པར་མི་བྱ། སྦྱིན་པ་བྱེད་པར་འབྲས་བུ་མེད་དོ་སྙམ་པའི་ལོག་ལྟ་དང། འགྲོ་བ་གཅིག་གི་ཆེད་དུ་སེམས་ཅན་གཞན་མང་པོ་ཡལ་བར་དོར་ནས་དེ་གཅིག་པུ་སྐྱོབ་པ་ལྟ་བུའི་དོན་ཆུང་བ་དང། མི་གཅིག་གི་དོན་དག་ལ་མི་མང་པོ་བི་ཀའི་སྡུག་བསྔལ་ལ་བི་ཀའི་སྦྱར་ཡས་དེ། འགྲིག་གི་མ་རེད་བ་ད། བྱས་ཙང་དེ་ཡིན་དུས་གང་ན། མི་མང་པོ་ཡལ་བར་དོར་ནས་དེ་གཅིག་པུ་སྐྱོབ་པ་ལྟ་བུའི་དོན་ཆུང་བ་རེད། ཕྱུགས་ཀྱི་མཆོད་སྦྱིན་ལྟ་བུའི་ཨ་ནི་ལྟ་བ་ངན་པས་བསླད་པ། ཕྱུགས་ཀྱི་དམར་མཆོད་བྱས་ནས་ཡར་མཆོད་པ་ཕུལ་ཡ་འོ་དེ་རེད། བརྙས་སྨོད་འགྲན་འདོད་ཁེངས་སེམས། ཨ་ནི་ཡང་གྲགས་འདོད་དང་ཡང་དེ་ནས་ཞུམ་པ་དང་འགྱོད་སེམས། ཕྱོགས་རིས་སོགས་ཀྱིས་མ་གོས་པར་སྦྱིན་པ་ལ་བསླབ་དགོས་རེད། སྦྱིན་པ་བཏང་ཡས་དེ་ལ་ད་དེ་ཚོ་གིས་མ་གོས་པ། གཞན་ཡང་དེ་ནི་བསླབ་བཏུས་ལས། ལུས། གཏོང་སེམས་སྤེལ་བ་དང། དེ་ནས། དུས་ལ་མ་བབས་ཀྱི་བར་དུ་དཀའ་ཆེན་ལས་ལུས་བསྲུང་བ། ད་ལྟ་ང་ཚོའི་ལུས་བཏང་ཐུབ་པ་མ་རེད། རེད་བ་དང་ལུས་བཏང་བཏང་ཡག་གི་དུས་ཚོད་སླེབས་ཡོད་མ་རེད་ཡིན་ན་ཡང། ད་བཏང་ཐུབ་པ་བྱུང་ན་ངས་བཏང་གི་ཡིན་བསམ་ཡག་གི་རེད་བ་དང་བཏང་ཐུབ་པའི་དུས་ག་དུས་སླེབས་ན་ཡང་བི་གི་ངས་བཏང་གི་ཡིན་བསམ་ཡག་གི་གཏོང་སེམས་དེ་སྤེལ་དགོས་རེད། ཨ་ནི་ལུས་བི་གའི་ཡིད་བཞིན་གྱི་ནོར་འདྲ་བོ་ཡིད་བཞིན་ནོར་བུ་འདྲ་བོ་ལ་ཕར་བསྒྱུར་ནས་བ་ཨ་ནི་ལུས་སྦྱིན་པ་བཏང་བའི་བི་གའི་མོས་པ་བྱས་ནས་བི་གི་རེད་བ་དང་འོ་དེ། དུས་ལ་མ་བབ་ཀྱི་བར་དུ་འགལ་རྐྱེན་ལས་ལུས་བསྲུང་བ་དང། སོ་སོ་ལུས་འདི་བསྲུང་དགོས་རེད། ལུས་འདི་བས།